བཅུ། གཏམ་འདོད་ཅན་གྱི་སི་ལི་པའི་འོ། སྔོན་ཡུལ་ལྗོངས་མཛེས་ཤིང་ལྟ་ན་སྡུག་པའི་ཙནྡན་ནགས་གསེབ་ཞིག་ན་སི་ལི་སྦལ་གོག་གཅིག་དང་བྱིང་བྱིང་ཐུ་ལུ་ཞིག་ལྟོས་མེད་དུ་གནས་ཆགས་ནས་བསྡད་ཡོད། ཉིན་ཞིག། ཁོ་གཉིས་མ་གྲོས་མཉམ་འཛོམས་ཀྱིས་ཕྱི་ཕྱོགས་སུ་ལྟོ་འཚོལ་བར་འགྲོ་བའི་ལམ་བར་ཕན་ཚུན་གཏམ་གླེང་མང་པོ་བྱས་པ་དང་ཟས་ཞིམ་པ་ཕར་སྟེར་ཚུར་སྟེར་བྱེད་ཅིང་གྲོགས་མོ་བསྒྲིགས་པ་རེད། འོན་ཀྱང་ནང་དོན་དུ་ཁོ་གཉིས་ཕན་ཚུན་ཞེ་སྡང་དང་གཏམ་འདོད་བྱེད་རེས་བྱེད་ཀྱི་ཡོད། ལྷག་པར་དུ། ཁོ་གཉིས་ཀ་རང་བསྟོད་བྱ་རྒྱུར་དགའ་ཆེ་བས་ཐེངས་ཤིག་ཁོ་གཉིས་མཉམ་དུ། ཅི་དྲན་མི་དྲན་ཤོད་བཞིན་དུ་ཕྱི་ལ་ཟས་འཚོལ་བར་འགྲོ་སྐབས། བྱིང་བྱིང་ཐུ་ལུས་གྲོགས་མོ་ལ་ང་ལ་འབུ་སྲིན་ཡོངས་ཀྱིས་རྒྱུན་དུ་བསྟོད་ར་གཏོང་བ་ལྟར་རང་ཉིད་ནས་ཀྱང་དེ་ལྟར་ཡིན་སྙམ་གྱི་འདུག་གང་ལགས་ཤེ་ན། ང་ཁ་སྦུབ་ནས་བསྡད་ན་ཀ་ལིའི་རང་བྱོན་དང། ཁ་ཡར་བསླངས་ན་གསེར་སྐུའི་རང་བྱོན་ཡོད་ཅེས་བཤད་པ་རེད། སྐད་ཆ་དེས་སི་ལི་སྦལ་གོག་ལ་ང་རྒྱལ་ཆེན་པོ་བསླངས་ཏེ་སི་ལི་སྦལ་གོག་གིས་ཀྱང་ང་ནི་ཁ་ཡར་བསླངས་ན་གོས་ཆེན་ལྗང་ནག་ལྟ་བུ་དང། ཁ་མར་སྦུབ་ན་གོས་ཆེན་ལྗང་གུ་ལྟ་བུ་ཡོད། ལྷག་པར་དུ་ཁོག་ནང་ནས་རྒྱུན་པར་སྤོས་དཀར་གྱི་དྲི་བཟང་འཐུལ་བའི་ཡོན་ཏན་གལ་ཆེན་ཡོད་ཅེས་རང་བསྟོད་བྱས། དེ་ནས་ཁོ་གཉིས་གཙང་འགྲམ་ཞིག་ནས་འགྲོ་སྐབས། སྐད་ཆར་མགོ་གཡེངས་པའི་སི་ལི་སྦལ་གོག་རྐང་འདྲེད་ཤོར་ནས། དྲག་ཏུ་རྒྱུག་པའི་གཙང་ཆབ་ནང་ལྷུང་བ་རེད། ཆུའི་གཡས་གཡོན་དུ་ཡོད་པའི་འབུ་སྲིན་རྣམས་ནས་མོ་ཆུས་ཁྱེར་བ་མཐོང་སྟེ་ཆུ་ཁར་ལྟ་རུབ་རྒྱག་པར་ཡོང་སྟབས་མོ་གཏམ་འདོད་ཀྱིས་ངོ་ཚ་ཁ་སྐྱེངས་བྱུང་སྟེ་ཁ་ནས། ཁྱེར་རང་ཁྱེར་ཤིག་འདི་ལྟར་ཁྱེར་ན། གཙང་བཀྲ་ཤིས་ལྷུན་པོའི་བྱམས་པའང་མཇལ་བར་འདུག་གོ་ཞེས་དངངས་སྐྲག་མེད་ཁུལ་གྱིས་བཤད། དེ་ནས་མོ་མཚོ་འཁོར་ཞིག་ཏུ་འཁྱིལ་ནས། སྐོར་བ་འཁོར་བསྡད་པས་སེམས་སུ་དངངས་སྐྲག་ཆེན་པོ་སྐྱེས་རུང་ཁ་ནས། འཁོར་རང་འཁོར་ཞིག། སྐོར་བ་འབུམ་ཕྲག་འཁོར་ན་ཚེ་འདིའི་སྡིག་སྒྲིབ་ཐམས་ཅད་དག་པར་འགྱུར་ཅེས་བཤད། གང་མཚམས་སུ་སྐོར་བ་འཁོར་ཤུགས་ཆེ་རུ་ཕྱིན་ནས་སྲོག་ཉེན་ཆེན་པོར་ཐུག་ཙང་ཆུ་འགྲམ་དུ་ཡོད་པའི་སྦལ་པ་ཞིག་ལ། གངས་སྟོད་འདི་རུ་བཞུགས་པའི་སེང་གེ་ལགས། ངའི་ཙནྡན་གྱི་རྭ་ཅོ་གཉིས་ནས་འཐེན་ཙམ་གནང་རོགས་ཞེས་ཞུ་བ་ཕུལ་བས། སྦལ་པ་དེས་མོ་ཡར་འཐེན་ནས་ཆུ་ངོགས་ཀྱི་སྐམ་སའི་སྟེང་དུ་བསྐྱལ་བ་རེད། མོ་སྲོག་ཉེན་ལས་ཐར་བས་སེམས་དབུས་སུ་དགའ་ཚོར་ཆེན་པོ་སྐྱེས་ཏེ་འགྲོ་རྩིས་བྱེད་སྐབས། ཆུ་འགྲམ་དུ་འབུ་སྲིན་མང་པོ་ཡར་འགྲོ་མར་འགྲོ་བྱེད་པ་མཐོང་བས། ཡང་མོ་གཏམ་འདོད་ཀྱིས། སོ་སོ་རང་གིས་ཆུའི་ནང་ནས་ཡར་ཐོན་ཁུལ་བྱས་ནས། ཤབས། ཁོ་རེ། ང་ཚེ་ཀྱིས། འདི་འདྲའི་ཡང་ཤ་ལ་ཞེས་བཤད། ནང་དུ་ལོག་འགྲོ་བའི་ལམ་བར་ཡིད་གཟབ་མ་བྱས་སྟབས་ཡང་མོ་རྟ་ཞིག་གི་རྨིག་པའི་འོག་ཏུ་གཟུགས་པོའི་ཟུར་ཆ་གཅིག་ཚུད་དེ་ན་ཚ་ཚད་མེད་བཏང་ནས་ཤི་གྲབས་བྱས་པ་རེད། འོན་ཀྱང་ལམ་གྱི་གཡས་གཡོན་དུ་འབུ་སྲིན་མང་པོ་ཡར་འགྲོ་མར་འགྲོ་བྱེད་ཀྱི་ཡོད་སྟབས། མོ་གཏམ་འདོད་ཆེ་བས་ན་ཟུག་མ་བཏང་ཁུལ་གྱིས་ཁ་ནས། རོ་རྟ་གླག་རྟ་དེས། ངའི་གོས་ཆེན་ལ་སེམས་པ་ཤོར་ཏེ་ཕྲན་བུ་རལ་སོང་བས་མ་ཚད། ངའི་ཁོག་ནང་གི་སྤོས་དཀར་དྲི་བཟང་ཡང། ཕྱིར་འཐུལ་ཙང་ཚུལ་ཁྲིམས་ཕྲན་བུ་ཤོར་སོང་ཞེས་བཤད་རྗེས་ཁྱར་ཁྱོར་ངང་ནང་དུ་ལོག་པ་དང། རང་ཉིད་ཆུས་ཁུར་བའི་དངངས་སྐྲག་དང་རྟས་བརྫིས་པའི་ན་ཟུག་གིས་ནུས་སྟོབས་མེད་པར་གྱུར་ཏེ་སྔས་མགོ་ཞིག་བརྒྱབ་ནས་ཉལ་སྡོད་པའི་སྐབས་དེར། ཨ་ཅེ་བྱིང་བྱིང་ཐུ་ལུ་ཡོང་སྟེ་གྲོགས་མོ་ལགས། ཁྱེད་རང་ག་བར་ཕེབས་སམ། ཡུན་རིང་མཇལ་མ་བྱུང་ཞེས་བཤད། བསེ་ལེ་སྦུར་གོག་ནི་གཏམ་འདོད་ཆེ་ལ་ཞེ་སྡང་ཆེ་བ། རྒྱུན་ལྡན་ནས་རྫུན་གཏམ་ཤོད་རྒྱུར་དགའ་བས་གྲོགས་མོ་ལགས། ངས་ཉིན་ཤས་རིང་སྣམ་བུ་ཆག་ཆག་བཏབ་པར་ཕྱིན་པ་ཡིན། དེང་སང་གནམ་གཤིས་དྲོད་ཆེ་བས་ཕྱི་གོས་མ་བསྐམས་གོང་གྱོན་ན་བསིལ་བ་ཞིག་འདུག་ཅེས་འུད་ཤོབ་བཤད། བསེ་ལེ་སྦུར་གོག་གིས་རང་ཉིད་ཆུས་ཁྱེར་འགྲོ་སྐབས་བྱིང་བྱིང་ཐུ་ལུས་དངོས་སུ་མཐོང་བ་དེ་རྦད་དེ་བརྗེད་པ་རེད། སང་ཞོགས་དེ་བྱིང་བྱིང་ཐུ་ལུས། གྲོགས་མོ་ཚེ་སྐྱིད་ལགས། ཕྱི་ལ་ཁྱེད་རང་འཚོལ་མཁན་ཞིག་འདུག་ཅེས་ལན་སྤྲད་པས་མོས་གཏམ་འདོད་ཆེན་པོའི་སྒོ་ནས་ང་འཚོལ་མཁན་ཤིན་ཏུ་མང་བས་ཡང་སུ་ཡིན་ནམ་ཞེས་ཤོད་བཞིན་དུ་སྒོ་ནས་ཐོན་ཡོང་དུས་བྱིང་བྱིང་ཐུ་ལུས།